ཡོན་ནི་གཞལ་དུ་མེད་པ་ཡིན། དེ་ཞིང་གི་སྒོ་ནས་ཨ་ནི་འབྲས་བུ་དེ་ཆེན་པོ་ཡིན། འབྲས་བུ་དེ་ནི་གཞལ་དུ་མེད་པ་དེ་འདྲ་ཡིན། ད་ལྟ་ག་དེ་ཡིན་པ་འདྲ་འདུག་བ། འདྲ་ཡང། ཁ་དོག་དང་དྲི་དང་རོ་དང་རེག་བྱ་ཟེར་ད་དེ་བཞི་པོ་འདི་ཁ་སྦྱར་ནས་གསུང་གི་ཡོད་པ་འདྲ། དེ་ནས་དངོས་པོ་སྤྲད་དུས་ཁ་ལ་སྦྱིན་པ་དེ་ལ་དངོས་པོའི་སྒོ་ནས་ཁྱད་པར་དུ་འཕགས་པ་དང་ཁྱད་པར་དུ་འཕགས་པ་མ་ཡིན་པ་གཉིས་བཞག་འོང་གི་ཡོད་རེད་བ། དངོས་པོ་དེ་ག་དེ་ཐབས་ཆག་རྙིང་པ་དེ་འདྲ་སྤྲད་པ་ཡིན་ན་དེ་ཁྱད་པར་དུ་འཕགས་པ་མ་ཡིན་པ་ཟེར་གི་རེད་བ། ཨ་ནི་དཔེར་ཡ་དེ་ནི་དངོས་པོ་སྤྲད་ཡ་དེ་ཡག་ག་དེ་འདྲ་སྤྲད་པ་ཡིན་ན་དེ་དངོས་པོ་དངོས་པོའི་སྒོ་ནས་ཁྱད་པར་དུ་འཕགས་པ་ཟེར་གི་ཡོད་རེད་བ། དེ་ལ་ཡང་དཔེར་ན་ད་ཁ་དོག་དང།

སྦྱིན་པ་སྤྲད་པ་ཡིན་ན་དངོས་པོ་ཁོ་རང་བཟང་པོ་ཡིན་ཙང་དེ་ནི་རང་ལ་དེ་ཡི་འབྲས་བུ་དེ་གྲགས་པ་དང་ལྡན་པ་ཡོང་གི་རེད་ཟེར་དཔེར་ན་དངོས་པོ་གཅིག་ལ་ཡིན་ན་དེ་ནི་ཁ་དོག་དང་དྲི་དང་རོ་དང་དེ་འདྲ་ཨ་ནི་རོ་དེ་དེ་ནི་དེ་ནི་ཡག་པོ་ཡིན་པ་དེ་འདྲའི་སྦྱིན་པ་བཏང་བ་ཡིན་ན་ཨ་ནི་རང་གི་དེ་ནི་ག་དུས་ཡིན་ན་དགའ་བ་དང་ཨ་ནི་ལུས་པོ་ཡིན་ན་ཤིན་ཏུ་གཞོན་ཤ་དང་ལྡན་པ་ཨ་ཅིག་དེ་འདྲ་ཡོང་གི་རེད་ཟེར་རེད་ཅིག་དེ་འདྲ་ཨ་ནི།

དེ་གའི་སྦྱིན་བདག་སྒོ་ནས་དེ་གི་སྤྲད་དུས་ཁ་ལ་དེ་ནི། དེའི་དངོས་པོ་ང་ཚོ་སྦྱིན་པ་གཏོང་བའི་སྐོར་ལ་ཡིན་ན་ཨ་ནི་གུས་པ་དང་གུས་མོ་དང། དད་དད་པ་དེ་ནི་ཡོད་པའི་སྒོ་ནས་དེ་འདྲ་སྤྲད་པ་ཡིན་ན་ནི་དེ་ཨ་ནི་སྦྱིན་བདག་སྒོ་ནས་དེ་ནི། སྦྱིན་སྦྱིན་ཡང་དངོས་པོ་དེ་གཅིག་པ་ཡིན་ན་ཡང་དེ་ནི་བསམ་བློའི་སྒོ་ནས་དེ་ནི་དེ་ཁྱད་པར་དུ་འཕགས་པ་རེད། ཨ་ནི། དེ་ཀྱི།

སོ་སོའི་གཏོང་བ་པོ་རང་ཉིད་ཀྱི་དེ་ནི་སྒོ་ནས་དེ་ཡག་པོ་བྱས་ནས་ཕུལ་བའི་རྟགས་གུས་པ་དང་ལྡན་པ་དེ་འདྲའི་སྒོ་ནས་སྤྲད་པ་ཡིན་པ་དངོས་པོ་དེ་བཟང་པོར་སྤྲད་པ་ཡིན་པ། ཕུལ་ས་ཀ་ཡུལ་དེ་ཡང་དེ་ནི་ཞིང་ཁྱད་པར་ཅན་དེ་ནི་གསུམ་ག་འཛོམས་པ་ཡིན་ན་དེ་ནི་དེ་བས་ཀྱང་དེ་ནི་མཆོག་ཏུ་གྱུར་པ་ནི་གང་མ་དེ་ཆགས་པ་རེད་བ། དེ་འདྲ་མ་ཡིན་ན་ད་རེ་རེ་དང་འཛོམས་པ་ཡིན་ན་དེ་ནི་དེའི་ཆ་ནས་ནི་དེ་ནི་ཁྱད་པར་དུ་འཕགས་པ་དེ་ཡོང་གི་ཡོད། ད་དེ་འདྲ་བྱས་ནས་དེ་གསུངས་པ་རེད་བ། འགྲོ་དང་འགྲོ་སྟངས་དེ་ངེས་རེད།

སེམས་ཅན་རྣམས་ཀྱི་ཀླད་ནད་ཙམ་བསལ་བསལ་ལོ་སྙམ་དུ་བསམ་ན་ཡང་ཕན་འདོགས་བསམ་པ་དང་ལྡན་ཏེ། བསོད་ནམས་དཔག་མེད་ལྡན་གྱུར་ན་སེམས་ཅན་རེ་རེའང་མི་རེ་མི་བདེ་བ་དཔག་ཏུ་མེད་པ་བསལ་འདོད་རེ་རེའང་ཡོན་ཏན་དཔག་མེད་དུ་བསྒྲུབ་པར་འདོད་པ་སྨོས་ཅི་དགོས། སེམས་ཅན་གཅིག་ལ་ཁོ་འདི་འདི་ན་ཚ་ཡོད་པ་དྲག་རོགས་བྱེད་ན། ཁོས་ཁོ་དེ་འདི་འདྲ་མ་ཡོང་བར་བསམ་བློ་བཏང་ན་ཡང་ཕན་ཡོན་ཞེ་དྲག་ཡོད་གསུངས་ཡོད་རེད། དེ་འདྲ་ཡིན་ན་ནམ་མཁའ་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་ནི་སེལ་ཐབས་བྱེད་པ་དང་དེ་ཚོ་ཐམས་ཅད་ལ་ཕན་པའི་ཕན་འདོགས་བསམ་བློ་དེ་འདྲ་བསམ་ནས་ཁོ་ནི་བྱས་པ་ཡིན་ན། ཕན་ཡོན་དེ་ཡང་དེ་ནི། དེ་སེམས་ཅན་གྱི་གྲངས་དང་མཉམ་པ་དེ་ནི་ཕན་ཡོན་ཡང་དེ་འདྲ་གི་ཨ་ནི་རྒྱ་ཆེ་གི་རེད་གསུངས་ཡོད་རེད་བ་དེ་ཡིན་ཙང་ཨ་ནི་བྱང་ཆུབ་སེམས་དཔའི་དེ་ནི་རང་བཞིན་གྱི་དེ་ཀུན་སློང་ཁོ་རང་གི་རྒྱ་ཆེ་བ་ཡོད་རེད་བ་དེ་འདྲ་བྱས་ནས། དེ་ནི་གལ་སྲིད་འཕགས་པ་མ་ཡིན་ན་ཡང་དེ་ནི་རང་གི་ཕ་མ་དང། ཨ་ནི་ནད་པ་དེ་ཚོ་ལ་དེ་ནི་དེ་བ་དེ་ནི་དེ་ལས་བན། དེ་ནི་ཁ་ལ་ཕན་ཡོན་ཆེ་བ་ཡིན་ཟེར་གྱི་ཡོད་རེད་ཨ་ནི་ཆོས་མ་དང་སྐྱེ་མཐའི་བྱང་ཆུབ་སེམས་དཔའ་དང་སྐྱེ་མཐའི་བྱང་ཆུབ་སེམས་དཔའ་སེམས་དེ་ནི་སྲིད་པ་ཐ་མ་ཟིག་རེད་བ་དེ་ཚོ་དེ་ནི་དཔེར་ན་རྒྱལ་བུ་གཞོན་ནུ་དོན་གྲུབ་ལྟ་བུ་དེ་ཨ་ཚོ།

བཏང་ཚར་དུས་ཀ་ལ་དེ་ནི་འགྱོད་པ་བྱས་ཏེ་རྟགས་སྔ་དུས་ཀྱི་དེ་དུས་ང་རང་ལ་འདོད་ཀྱི་མ་གཏོགས་མེད་མོད་ད་ལྟ་སྤྲད་ཚར་སོང་འགྲིག་མ་སོང་ཟེར་བསམ་ནས་འགྱོད་པ་སྐྱེས་པ་ཡིན་ན། ད་ནི་དེས་ན་བོད་ཀྱི་གར་སོགས་རེད། དང་པོ་སྦྱིན་པ་བཏང་བའི་འབྲས་བུ་དེ་བས་ཚེ་སྟོད་ལ་ཕྱུག་པོ་ཡོང་གི་ཡོད་རེད་གཞུག་མ་ནི། འགྱོད་པ་སྐྱེས་ནས་ད་འགྲིག་མ་སོང་ཟེར་ནས་དེ་བསམ་བློ་དེ་གི་འབྲས་བུ་དེ་བས་ཨ་ནི། ཚེ་མཇུག་དེ་ལ་དབུལ་པོ་ཆགས་ཨ་ནི་སྐྱོ་པོ་ཞེ་དྲག་ཆགས་པ་དེ་འོ་ད་དེ་འདྲ་གི་འབྲས་བུ་ཡིན་གསུངས་འདུག་ང་ནི།

ད་ནི། ད་དངོས་པོ་སྤྲོད་དུས་ཀ་ལ་བས་དེ་ནི་དགའ་བཞིན་དུ་སྤྲོ་བཞིན་དུ་སྤྲད། སྤྲད་ཚར་དུས་ཀ་ལ་ད་འགྲིག་སོང་ཡག་པོ་བྱུང་ཟེར་ནས་དེ་རྗེས་སུ་ཡི་རང་སྒོམ་པ་ཡག་པོ་བྱས་པ་དེ་འདྲ་ཡིན་ན་ཨ་ནི། ཚེ་གང་རིང་ཕྱུག་པོ་དེ་ཡོང་གི་ཡོད། དེ་ནི། དགེ་བའི་བཤེས་གཉེན་དང་ཡང་མ་འཕྲད་པ་བྱས་ཨ་ནི། དངོས་པོ་གཏོང་བ་དེ་ནི་བས་དེ་སོགས་ཀྱི་ཕན་ཡོན་ཡང་ཧ་མ་གོ་བ་བྱས་ཨ་ནི། དེ་ནི། སྦྱིན་པ་གཏོང་ཡག་ཚོ་རྩ་ནས་མ་དྲན་པ་བྱས། དེ་ནི། ཁྱོད་ཀྱིས།

དཔེར་ན་སྲོག་གཅོད་པ་དེ་འདྲའི་སྐབས་ལ་ཡིན་ན་བས་དེ་ནི། སྦྱོར་བ། རྩུབ་པོ་དེ་ལས་བྱེད་ནི་བས་མཚོན་བསྣུན་པ་ལ་སོགས་པ་དེ་འདྲའི་དྲག་པོ་བྱེད་པར་འགྲུབ་པ་དང། ཁ་ཤས་ལ་མ་འདོད་ཅིག་ལ་དེ་ནི་དང་པོ། བྱ་བ་མ་ཡིན་པ་དེ་འདྲ་བྱེད་བཅུག་ནས་དང་པོ་བས་དེ་ནི། ཁོ། སྲོག་ཐོག་ངེས་པར་བཏང་ནས་བས་གསོད་རྒྱུ་ཡིན་པ་ཅིག་ལ་དེ་ནི། དེ་སྲོག་ཐོག་མ་བཏང་གོང་ལ་བས། ལས་ཁ་བས་སྦྱོར་བའི་དངོས་གྲུབ་དེ་ལ་བསྐུལ་ནས་མ་ཡིན་པ་གང་ག་བྱེད་བཅུག་ནས། དེ་འདྲ་བྱས་ནས་ཨ་ནི་གསོད་པ་དེ་དེ་ནི་སྦྱོར་བའི་སྒོ་ནས་ཉེས་པ་ཆེ་བ་ཡིན་ས་རེད་བ། དེ་ནི།

ཨ་ནི། བསམ་བཞིན་དུ་བྱེད་པ་ཟེར་གྱི་རེད་བ་དེ་བསམ་བཞིན་དུ་བྱེད་པ་དེ་དེ་འདྲ་ཅིག་སྐྱེ་བ་རེད་བ། ཨ་ནི། རྫོགས་པར་བྱེད་པ་ཟེར་ཡག་དེ་བྱ་བ་དེ་ནི་པའི། ཆ་ཚང། བི་གེ། ཨ་ནི། ལེ་ངོ་ཡོངས་སུ་ཉིད་ན་པའི་ཆ་ཚང་བ་དེ་ནི་པའི། ཚང་བ་རེད་བ་དེ་དེ་འདྲ་བྱེད་པ་ཚོ་རྫོགས་པ་ཟེར་གྱི་རེད་བ། ཨ་ནི། མི་འགྱོད་ཟེར་དུས་ཀ་ལ། ཨ་ནི། མི་དགེ་བའི་ལས་སྒྲུབ་པར་བྱེད་དེ་ནི་དེའི་མཇུག་ལ་འགྱོད་པ་མེད་པ། དེའི་ཉེས་པ་ཆེ་ཡག་ཡོད་རེད། ཨ་ནི། དེ་ནི། སྲོག་གཅོད་པར་འདུ་བའི་བྱེད་ཨ་ནི།

སྦྱོར་མཇུག་གཉིས་ཀ་ཚང་བ་དེ་རེད། ཁོ་ཚོ་རྗེས་སུ་ཡི་རངས་བྱེད་པ་དེ་ལ་ཟེར་གྱི་ཡོད་རེད། དེ་དེ་ཚང་གཉིས་འདུག་ག་ཁོར་བཏང་སོང་དེ་ལས་དེར་སྲོག་གཅོད་ཀྱི་ལས་ཞིག་བྱས། སྲོག་གཅོད་ལས་བྱས་ན་དེའི་རྗེས་སུ་ད་ང་འགྲིག་སོང་ཡག་པོ་བྱུང་བསམ་ནས་རྗེས་སུ་ཡི་རངས་སྒོམ་ད་ད་ལོ་ད་ནམ་ཟླ་མེད་ཚུལ་དེ་འདི་གཡག་ཅིག་ད་རེས་བསད་པ་ད་བས་ཤ་འདང་ངེས་ཤིག་ད་ཡོད་སོང་བྱུང་སོང་རྗེས་སུ་ཡི་རངས་སྒོམ་པ་ཡིན་ན་ཨོ་ད་ཉེས་པ་དེ་ཆེ་བ་ཡོད་རེད་བ་དེ་འཁོར་ཟེར་ཡག་དེ་ཚང་བ་རེད། འཁོར་ཟེར་ཡག་ཚང་བ་རེད། ཡང། སྦྱོར་བ་དང་མཇུག་གཉིས་ཀ་ལ་དེ་ནས་འཁོར་ཟེར་བརྩི་གི་ཡོད་རེད།

དེ་ནི་བས། དེ་འདྲའི་བྱེད་པ་ཁྱོད་ལ་དངོས་སུ་ནི་བཤད་རྒྱུ་མ་བྱུང་བ་འདྲ་བོ་ཅིག། དེ་འདྲ་ཡིན་ན་ཨ་ནི། བསགས་པའི་ལས་ཡིན་བྱས་པའི་ལས་མ་ཡིན། འོ་ད་དེ་འདྲ་ཅིག་བྱ་དགོས་ཡོད་རེད། དེ་ནི། ཕར་ཕྱིན་ནང་ལ་ཡོད་རེད་དེ། མཛོད་ནང་ལ་དེ་འདྲ་བྱས་ན་འདི། ཁྱོད་ཀྱི་ཁྱིམ་མཚོ་དེ་ཁ་ཟས་ཤུ་རེ་བྱ། དེ་ནི་འདྲེ་པ། དེ་ཚོ། ཁ་ཤས་ནང་ལ་འདྲེ་ཤས་ཡོད་རྒྱུ་ཡོད་པ་ཁྱོད་ལ།